བཅོས་རིག་འདི་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་འདྲ་མིན་སྣ་ཚོགས་ཤིག་གི་ཐོག་ནས་ལན་འདེབས་བྱེད་ཀྱི་འདུག་ཅིང་ཡང་དེང་སྐབས་ཆ་ཇེ་ཐི་བྷི་ལ་ཆབ་སྲིད་ཀྱི་ལྟ་བ་ཇི་འདྲ་ཞིག་དགོས་མིན་ཐད་ལ་ཡང་ཁྱོན་ཡོངས་ནས་བགྲོ་གླེང་མང་པོ་ཞིག་བྱེད་ཀྱི་ཡོད་པས་ད་རིང་ང་ཚོའི་ཆ་ཇེ་ཐི་བྷིའི་སྐོར་གྱི་ལས་རིམ་གསུམ་པ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ང་ཚོས་མིས་བཟོས་རིག་ནུས་ཟེར་མཁན་མི་འདུག་ཡང་བཅོས་རིག་ཆ་ཇེ་ཐི་བྷི་ཟེར་མཁན་དེའི་སྐོར་ལ་ཡང་ང་ཚོས་འདིའི་སྔོན་ལ་ལས་རིམ་གཉིས་བཟོས་ཚར་བ་རེད། ལས་རིམ་དང་པོ་འདི་ནང་ལ་ཡང་བཅོས་རིག་གི་ནུས་པ་ག་འདྲས་ཡོད་མེད་དང་ཁོ་བེད་སྤྱོད་ག་འདྲས་གཏང་དགོས་ཀྱི་ཡོད་མེད་སྐོར་ལ་ཡང་ངོ་སྤྲོད་རོབ་ཙམ་ཞུས། གཉིས་པ་འདིའི་ནང་ལོགས་ལ་ཡང་མིས་བཟོས་རིག་ནུས་ད་རིང་ཁ་སང་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ལ་འགྲན་རྩོད་ཆེན་པོ་ཞིག་བྱེད་ཀྱི་ཡོད་རེད་འགྲན་རྩོད་འདིས་ད་ལྟའི་གནས་སྟངས་དང་མ་འོངས་པ་ལ་ག་འདྲས་ཡོང་སྲིད་མེད་སྐོར་ལ་ཡང་མི་ཚོས་ག་རེ་བཤད་ཀྱི་ཡོད་མེད་སྐོར་ལ་ཡང་ངས་ངོ་སྤྲོད་ཁ་ཤས་ཞུས་པ་ཡིན། ད་རིང་འདི་ནང་ལོགས་ལ་ཡ། ད་བཅོས་རིག་ཟེར་མཁན་དེ་སྤྱིར་བཏང་སྐད་ཡིག་གི་རིག་ཚུལ་གྱི་བཟོ་ལྟ་ཅིག་སོང་ཙང། འདིའི་ནང་ལོགས་ལ་ག་དུས་ཡིན་ནའི་རྩོམ་འབྲི་ཡ་དང། ཁོ་ཆབ་སྲིད་ལྟ་བ་དང་ལོ་རྒྱུས་ལ་ཡ་ལྟ་ཚུལ་ག་འདྲས་ཡོད་མེད་ཟེར་བ་དེ་ཡིན་ན་ཁོའི་ཆ་ཤས་གལ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། འདི་འདྲ་སོང་ཙང་བཅོས་རིག་ཆ་ཇེ་ཏི་ཕི་ཟེར་མཁན་དེ། བོད་ཀྱི་གནད་དོན་དང་བོད་ཀྱི་ལོ་རྒྱུས་དང། དེ་ཚོའི་གནད་དོན་ཐོག་ལ་ཡང་ཁོའི་ལྟ་ཕྱོགས་དང་ལངས་ཕྱོགས་དང་འགྲེལ་བཤད་ག་འདྲ་རྒྱག་གི་ཡོད་མེད་ངོ་སྤྲོད་རོབ་ཙམ་ཞུ་ཡ་དང། ཨ་དེ་ནས་ཁོ་རྒྱ་ཆེ་ས་སྐོར་ནས་ད་དེ་རིང་ཁ་སང། ཨ་དེ་བཅོས་རིག་ཆ་ཇི་དེ་ཕི་ཟེར་མཁན་དེ་ལ་ཡང་ཆབ་སྲིད་ལངས་ཕྱོགས་ག་འདྲ་ཅིག་ཐོག་ནས་གནས་ཚུལ་དེ་ཚོ་འགྲེལ་བཤད་རྒྱག་དགོས་རེད་ཟེར་བ་དེ། ད་རྒྱ་ཆེན་པོ་ཞེ་པོ་ཅིག་བགྲོ་གླེང་བྱེད་ཡའི་གནས་ཚུལ་ཆགས་ཤག་བྱས་ཙང་འདི་ཚོ་ཁ་ཤས་ཤིག་ངོ་སྤྲོད་ཞུ་ན་བསམ་བསམ་འདྲ་བྱུང། ད་ཁ་སང་དང་པོ་དེ་བཅོས་རིག་ཆ་ཇི་ཏི་ཕི་ཟེར་མཁན་དེ་ཞེ་པོ་ཅིག་ནུས་པ་ཆེན་པོ་ཡོད་རེད་སྐད་ཆ་ག་རེ་དྲིས་ནའི་ཁོས་ལན་རྒྱག་གི་འདུག་ད་ག་ནང་བཞིན་རྩོམ་འདི་བྲིས་རོགས་ཟེར་ན་རྒྱས་པོ་འབྲི་གི་འདུག་ཅེས་ལབ་དུས་ཙམ་པ་ངས་ཐོ་འགོད་བྱས། དང་པོ་བེད་སྤྱོད་བཏང་དུས་བོད་པ་ཕལ་ཆེར་མང་པོ་ཅིག་གི་བསམ་ཚུལ་ད་ག་རང་ཡོད་ཀྱི་རེད་ངའི་སེམས་པའི་ནང་ལོགས་ལ་དང་པོ་ད་ག་སྐད་ཆ་དྲི་ཡ་འདོད་པ་ཡོད་ག་རེ་ཟེར་ན་ནི་བོད་རང་བཙན་ཡོང་གི་རེད་པས་ཟེར་ཅིག་ངས་ཅིག་འདི་འདྲའི་དྲི་བ་ཅིག་དྲིས་པ་ཡིན། དེ་དྲིས་པ་མ་ཟད་ཡིན་ན། ངས་དེའི་དྲི་ས་དེ་ཡིག་རིགས་ཅིག་མ་འདྲ་གསུམ་ནང་ལོགས་ལ་བྲིས་པ་ཡིན། འདི་བྲིས་དུས་ཙམ་པར་ཁོ་ཡིག་རིགས་མ་འདྲ་གསུམ་འདི། ལན་དེ་མ་འདྲ་ཞེ་པོ་ཅིག་བྱུང་སོང། དང་པོ་དེ་ཨིན་ཇིའི་ནང་ལོགས་ལ་ཡང། བོད་རང་བཙན་ཐོབ་ཀྱི་རེད་པས་ཟེར་དྲི་བ་དྲིས་པའི་སྐབས་ལ་ཡང། ལམ་སང་ད་ག་ཡིན་བོད་ཀྱི་གནས་སྟངས་ག་འདྲའི་ཡོད་མེད་དང། ལྷག་པར་དུ་ད་བོད་ལོ་རྒྱུས་ཐོག་ལ་ཡང་ཆ་བཞག་པ་ཡིན་ན་རྒྱ་ནག་གིས་བོད་མངའ་ཁོངས་ཡིན་ཟེར་གྱི་ཡོད་རེད་དེ་ལས་ཡིན་ནའི་བོད་པ་དང་བོད་དོན་རྒྱབ་སྐྱོར་བྱེད་མཁན་དང་འཛམ་བུ་གླིང་ནང་ལོགས་ལ་ཡང་ད་གཟུར་གནས་མི་སྣ་མང་པོས་ཡིན་ན་བོད་དེ་ཡིན་ན་རང་བཙན་རྒྱལ་ཁབ་ཅིག་དང་རྒྱ་ནག་གཞུང་གིས་བཙན་འཛུལ་བྱས་པ་དང་དེ་ནས་འགྲོ་བ་མིའི་ཐོབ་ཐང། རྩིས་མེད་རྡོག་རོལ་བཏང་བ་དང་དེ་ཚོའི་གནས་ཚུལ་ཞིབ་ཕྲ་བྲིས་པ་མ་ཟད་རྗེས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་བར་དུ་ལ་ཡང་བོད་ཀྱི་གནས་སྟངས་སྐོར་ལ་ཡང་གྲོས་མོལ་ཐེངས་ག་ཚོད་བྱས་ཡོད་མེད་དང་དེ་ཚོའི་སྤྱིར་བཏང་གི་ཁྱོན་ཡོངས་ནས་ཕྱོགས་ཚང་མའི་ལྟ་ཚུལ་འདི་དེ་མཚོན་པ་གང་ཞིག་ལ་ཡང་ང་རང་ཚོ་བོད་པ་ཅིག་གི་ངོས་ནས་བཤད་པ་ཡིན་ན་འོ་དེ་དེ་འདྲ་ཅིག་ད་རེད་ཨ་བསམ་བསམ་འདྲ་ཅིག་གི་བློ་ཁ་ཚང་བ་འདྲ་ཅིག་གང་མང་བྲིས་ཡོང་གི་འདུག། དེ་ནས་ཡིན་ན་ངས་རྒྱ་ཡིག་ནང་ལོགས་ལ་ད་རྒྱ་ཡིག་ནང་ལོགས་ལ་བྲིས་སྟངས་རིགས་གཉིས་ཡོད་རེད། གཅིག་དེ་ཡིན་ན་ད་རྒྱ་ནག་ནང་ལོགས་ལ་བེད་སྤྱོད་སྟངས་དེ། སྔ་མོའི་རྒྱ་ཡིག་རྙོག་དྲ་ཚ་པོ་བྱས་པ་དེ་ལ་ཡང་བསྒྱུར་བཅོས་བཏང་ཚར་བྱས་ད་རེས་ག་ཚིན་རྒྱ་ཡིག་སྟབས་བདེ་བ་བྲིས་ཡག་ཅིག་ཡོད་རེད། ད་འདི་རྒྱ་ནག་ནང་ལོགས་ལ་མང་ཆེ་འདི་བྲིས་ཀྱི་ཡོད་རེད་བྱས་ཙང་ངས་ཡི་གེ་འདི་བེད་སྤྱོད་བཏང་བྱས་ཡང་དྲི་བ་གཅིག་པ་གཅིག་རྐྱང་རེད་བོད་རང་བཙན་བྱེད་ཐུབ་ཀྱི་རེད་བས་ཟེར་ཅིག་དྲི་བ་གཅིག་དྲིས་དུས་ཙམ་པ། ལམ་སང་ད་ག་འདི་ནང་ལོགས་ལ་ཡང་བོད་ཟེར་ཡག་དེ་ཡིན་ན་གནའ་སྔ་མོ་ནས་རྒྱ་ནག་གི་མངའ་ཁོངས་ཡིན་པ་དང་བོད་རང་བཙན་བྱས་ན་འགྲིག་གི་མ་རེད

བྱས་ཙང Chat GDP གིས་བོད་རང་བཙན་རག་གི་རེད་བས་ཟེར་ཏེ་ངས་བཀོད་པའི་དྲི་བ་འདི་ལ་ཡ་ལན་མ་འདྲ་གསུམ་བརྒྱབ་འདི་ནས Chat GDP ཟེར་ཁོའི་ལས་ཀའི་བྱེད་སྟངས་དང་ཆབ་སྲིད་ལྟ་བ་ཟེར་ནས་མི་འདུག་འདི་ཚོ་ཡིན་ན་མང་པོ་ཞེ་པོ་ཅིག་ད་དེ་རིགས་ཀྱི་རྩོད་གླེང་མང་པོ་ཞིག་ཡོད་རེད་འདི་ཚོའི་གནས་ཚུལ་དེ་ཡིན་ན་ཞེ་པོ་ཅིག་གསལ་པོ་མཚོན་ཡོང་གི་འདུག་བསམ་ས་རེད་འདུག་ད Chat GDP ཟེར་མཁན་འདི་ལ་ཡ་ཡང་ངས་ཡང་བསྐྱར་གཅིག་སྐད་ཆ་དྲིས་བྱས་བོད་རང་བཙན་དགོས་ཀྱི་རེད་བས་ཟེར་བྱས་མིའི་ལྟ་བའི་ཐོག་ནས་གཅིག་མི་རང་ལ་ཡ་ད་ང་རང་ཚོ་གཅིག་གི་གྲོགས་པོ་རེ་ཐུག་པ་ཡིན་ན་ངས་བོད་རང་བཙན་བྱེད་དགོས་ཀྱི་རེད་བས་ཟེར་བྱས་སྐད་ཆ་དྲིས་ཡག་ཅིག་ཡོད་རེད་བ་དེ་འདྲས་བྱས་ཅིག་དྲིས་དུས་ཁོས་ལན་དེ་ག་རེ་སྤྲད་འདུག་ཟེར་ན། ཨ་ང་ཡིན་ན་དེ་མིས་བཟོས་བཞག་པའི་བཅོས་རིག་གི་འཕྲུལ་འཁོར་ཅིག་རེད། ང་ལ་ཡང་ཆབ་སྲིད་ཀྱི་ལྟ་བ་དང་དེ་ག་གེ་ཡོད་མ་རེད། ཡིན་ནའི་བོད་དང་རྒྱ་ནག་བར་དུ་ལག་གི་ལོ་རྒྱུས་འབྲེལ་བ་དང་འདི་ཚོའི་སྐོར་ལ་ཡང་ཁྱེད་རང་དྲི་བ་ཡོད་ན་ང་ཏན་ཏན་དེ་ངས་ལན་རྒྱག་དགོས་ཟེར་བྱས་ཅིག་བཤད་ཀྱི་འདུག། བྱས་ཙང་ད་ཁོས་དངོས་གནས་ལན་རྒྱག་ཡག་དེ་ག་ནང་བཞིན་རེད། ཁོ་ཕ་གིའི་འཕྲུལ་འཁོར་ཅིག་རེད་མི་བཞིན། ཁོ་རང་ལྟ་བ་གང་ཡང་ཡོད་མ་རེད། ད་ཡིན་ནའི་ལྟ་བ་ཡོད་མ་རེད་ཟེར་ལབ་ཁ་ཕྱིན་པ། ད་འདིའི་ནང་ལོགས་བྲིས་ཡག་དེ་གང་ག་ཡི་གེ་དང་ཆབ་སྲིད་ཀྱི་ཚོར་སྣང་སྐྱེན་པོ་ཞེ་པོ་ཡོད་པའི་གནས་ཚུལ་དེ་ཚོ་ཞེ་ཅིག་སྟོན་གྱི་ཡོད་རེད་པ། འདི་སྟོན་དུས་ཙམ་པ་ཁོ་ཡོད་མ་རེད་ལབ་ནའི་འགྲིག་མ་རེད་ད་ཡིན་ནའི། ཁོའི་ཆབ་སྲིད་ལྟ་བ་དེ་ག་ནས་ནས་ཡོང་གི་ཡོད་ཟེར་ན། ཁོས་བཤད་ཡག་གི་སྐད་ཆ་དེ་ཚོའི་རྨང་གཞི་དེ་ག་ནས་ཡོང་གི་ཡོད་ཟེར་ན། ཁོ་རའི་ནང་ལོགས་ལ་ཕར་བཅུག་བཞག་པའི། ད་ཡིག་ཆའི་མཛོད་ཅིག་ཡོད་རེད་པ། མཛོད་དེའི་ནང་དོན་གཙོ་བོ་གཞི་བཞག་བྱས་བྱས་ཐོན་ཡོང་གི་ཡོད་ས་རེད་པ། ད་འདི་དཔེར་ན་ཆ་བཞག་པ་ཡིན་ན། དབྱིན་ཇིའི་ནང་ལོགས་ལ་ཡག་ངས་ད་གིན་ཞུས་པ་ནང་བཞིན་བྱས་བྱས་བོད་ཀྱི་གནས་སྟངས་སྐོར་ལ་ཡང་སྤྱིར་བཏང་ཞི་རགས་ཀྱིས་ང་རང་ཚོ་བོད་པ་གཅིག་ཡོང་དང་ཟུར་གནས་མི་གཅིག་བལྟས་པ་ཡིན་ན་ཨོ་འདི་འདྲ་མ་འཚམས་པ་མི་འདུག་བསམ་བསམ་ཅིག་ཐོན་དགོས་ཡག་རྒྱུ་མཚན་གཙོ་བོ་འདི་ག་རེད་ཟེར་ན། དེ་དབྱིན་ཇིའི་ནང་ལ་སྤྱིར་བཏང་ཁྱོན་ཡོངས་ནས་བོད་ཀྱི་གནས་སྟངས་ལ་ཡང་གཅིག་ཟུར་གནས་ཀྱི་ཐོག་ནས་བོད་ཀྱི་ལོ་རྒྱུས་ཡིན་ནའི་རེད་ད་ལྟའི་གནས་སྟངས་ཡིན་ནའི་རེད་འདི་ཚོ་ལ་ཡང་སྙོམས་པོ་ཞེ་པོ་བྱས་ད་ཡིག་ཆ་འདི་མང་པོ་ཞེ་པོ་ཅིག་ཡོད་པ་བྱས་ཙང་ཁོ་ཡིག་ཆ་འདི་གས་གཞི་བཞག་བྱས་བྱས་ཁོ་འཕྲུལ་འཁོར་ཁོས་ཡིག་ཆ་འདི་གས་ཀློག་བྱས་ཀློག་པས་ཁོའི་མཇུག་བསྡོམས་ཁོ་འདི་ཐོན་ཐུབ་ཀྱི་ཡོད་པ་འདྲ། ད་དེ་ག་ནང་བཞིན་རྒྱ་ཡིག་ནང་བལྟས་པ་ཡིན་ན། ད་རྒྱ་ཡིག་ཡང་ད་སྟབས་བདེ་བོ་རྒྱ་ནག་ལ་བྲིས་ཡག་དེ། སྟབས་བདེ་བོ་འདི་ནང་བྲིས་བཞག་པའི་ཡིག་ཆ་དེ་ཚོ་ད་མང་ཆེ་ཅིག་ཡིན་ན། རྒྱ་ནག་གཞུང་གིས་བྲིས་འགྱོག་རེད་རྒྱ་ནག་གཞུང་གིས་བྲིས་མེད་པ་ཡིན་ནའི། ཧ་ལམ་བྲིས་མཁན་དེ་གའི་ཚང་མ་ལོག་རྒྱ་ནག་ནས་སློབ་སྦྱོང་བྱས་པའི་རྒྱ་མིས་བྲིས་འགྱོག་རྒྱ་ཆེ་ཡིན་གྱི་རེད། ད་དེ་འདྲ་སོང་ཙང་དེ་ཚོ་བལྟས་ཡིག་ཆ་ད་ས་ཡ་མང་པོ་ཡོད་རེད་འདི་ཚོའི་ནང་ལ་ཁོས་བལྟས་པའི་སྐབས་དེ། ག་དུས་ཡིན་ནའི་རྒྱ་ནག་གཞུང་གི་ལྟ་བ་གཙོ་བོ་དང་དྲིལ་བསྒྲགས་དང་འོ་མིན་རྒྱ་ནག་ནང་ལོགས་སློབ་གསོ་ཐེབས་པའི་མི་ཚོའི་ལྟ་བ་དང་དེ་ཚོ་མང་ཆེ་ཅིག་འདི་འདྲས་ཅིག་སྒང་གཞི་བཞག་དུས། ཨ་ད་གིན་ངས་ཞུས་པ་ནང་བཞིན་བྱས་བྱས་ཁོའི་ལན་འདི་ཧ་ལམ་ཅིག་རྒྱ་ནག་གཞུང་དྲིལ་བསྒྲགས་བཟོ་འདྲ་ལྟ་དུས་ཙམ་པ་གཅིག་ལྟ་མཁན་ཁོ་རང་མ་ལྟོས་པའི་འདི་དོགས་པའང་འདི་རྒྱུན་དུ་ཁོ་རང་འདི་འཕྲིན་སྐྱིན་དྲ་ལམ་དང་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ཁོང་ཚོས་མའོ་ཙེ་ལྔ་ཟས་བྱས་བྲིས་མཁན་རེད་ཞེས་བྱས་དོགས་རྒྱ་ནག་གཞུང་གི་དོགས་པ་བཀོད་ཇུས་འོག་ལ་ཡར་དངུལ་ཏིལ་ཏིལ་ཟས་བྱས་བྲིས་ན་དྲིལ་བསྒྲགས་བྲིས་མཁན་མི་འདུག་གས་དེ་འདྲའི་བྲིས་པ་ནང་བཞིན་རེད་བཞག་ཁོ་ཚོས་ཞའོ་ཧྥང་ཧུང་ནས་སུ་དང་ཞའོ་ཧྥང་ཧུང་བྲིས་པ་ནང་བཞིན་རེ་བཞག། ད་ག་ནང་བཞིན་ཡང་རྒྱ་ཡིག་རྙིང་པ་དེ་ནང་ལོགས་ཐའེ་ཝན་དང་ད་ག་བེད་སྤྱོད་གནང་ཡག་གི་རྒྱ་ཡིག་ནང་ལྟ་དུས་ད་ཁོ་ཚོའི་ཡིག་ཆ་ཚུར་གནང་མང་ཆེ་ཅིག་ཡང་དབྱིན་ཇི་དང་ཞེ་དྲག་གི་འདྲ་པོ་འདུག། དེ་འདྲ་སོང་ཙང་ད་ཁོ་ཆ་ཇི་ཏི་པི་ཟེར་མཁན་དེ་ལ་ཡ་ཁོས་མར་ལན་རྒྱག་ཡག་དེ་ཁོའི་ཡིག་མཛོད་འདིའི་ནང་ལོགས་ལ་ཡ་ཡིག་ཆའི་རིགས་དེ་ག་འདྲ་ཡོད་མེད་དང་ཡིག་གི་ལྟ་བ་དེ་གཙོ་བོ་ག་རེ་ཡོད་མེད་ད་ག་གཞི་བཞག་བྱས་ཡིན་ད་ཚུར་ཐོན་གྱི་ཡོད་རེད་པ་དེ་འདྲ་ཐོན་དུས་ཙམ་པ་ཡིན་ད་དེ་རིང་ཁ་སང་ད་ངས་ད་གིན་ཞུས་པ་ནང་བཞིན་གཅིག་གི་ང་ད་བོད་ཀྱི་གནད་དོན་གཅིག་པོ་རེད་མི་འདུག་དེ་རིང་ཁ་སང་ཆ་ཇི་ཏི་པི་ཐོན་པའི་རྗེས་ལ་ཡ་འདིའི་སྐོར་ལ་ཡ་བགྲོ་གླེང་ཆེན་པོ་ཞིག་བྱུང་གི་འདུག། ཞུ་དགོས་ཡག་ཁོ་འཕྲུལ་འཁོར་འཕྲུལ་རྐྱང་བྱས་བྱས་ཡིན་ཁྱོན་ནས་ལྟ་བ་མེད་བྱས་བྱས་ཡིག་ཆ་ག་རེ་ཡོད་པ་འདི་ག་སྒང་ལ་གཞི་བཞག་བྱས་ཡིན་འདི་ཡིན་ས་མ་རེད། ད་འདི་ཆ་ཇི་ཏི་པི་ཡིན་ཨ་མི་རི་ཀའི་ནང་བཟོས་པར་བཟོས་ནས་དུས་ཚོད་རིང་པོ་ཕྱིན་ཡོད་མ་རེད། ཁོའི་ནང་ལོགས་བཟོས་པའི་སྐབས་དེ་བཟོ་མཁན་དེ་ཚོས། དེ་དམིགས་བསལ་གྱི་གནས་ཚུལ་བས་དེ་ཆབ་སྲིད་གནས་ཚུལ་ཚོར་སྐྱེན་པོ་ཞུམ་བསྡད་ཡོད་ཀྱོག་དེ་ཚོའི་སྒང་ལ་ཡ་ད་ཁོ་ཚོས་སྔོན་ནས་བཅུག་བཞག་བྱས་འདིའི་སྒང་ལ་བགྲོ་གླེང་བྱེད་ཡག་མེད་པ་བཟོས་ནས་རེད་ཡང་ན་ཅིག་བགྲོ་གླེང་བྱེད་ཡག་གི་ལྟ་བ་དེ་སྔོན་ནས་ཁོ་ཚོས་བི་གས་སྒྲིག་བྱས་བཞག་གི་ཡོད་ས་རེད་དཔེར་ན་ཆ་བཞག་པ་ན།

ཧི་ཏི་ལར་ལ་ཡང་བསྟོད་བསྔགས་བཏང་ཡག་གི་སྙན་ངག་ཞིག་བྲིས་རོགས་ཟེར་ན་ཁོ་ལམ་སང་དོགས་འོ་དེ་བྲིས་ན་འགྲིག་མ་རེད་ཧི་ཏི་ལར་ཡིན་ན་རྦད་དེ་ནཱ་ཛི་ཡི་ཉེས་ཅན་པ་ཅིག་རེད་ཁོ་ལ་ཡང་བསྟོད་བསྔགས་བཏང་ན་འགྲིག་མ་རེད་ཟེར་ཐོན་གྱི་འདུག་ཟེར་ད་དེ་ཆ་ཇི་ཐི་ཕི་ཁོ་རའི་ལྟ་བ་མ་རེད་ཁོ་རང་རང་གིས་ཧི་ཏི་ལར་སྡུག་ཅག་ཡིན་པ་དང་མའོ་དང་སི་ཏཱ་ལིན་ད་ག་སྡུག་ཅག་མིན་པ་མཐོང་བྱས་ཡིན་ན་ཁོས་བཟོས་བཞག་པའི་ཚད་གཞི་ཞིག་ཡིན་ས་མ་རེད་དེ་ཡིན་ན་ག་རེ་རེད་ཟེར་ན་ད་འདི་ཆ་ཇི་ཐི་ཕི་བཟོ་མཁན་དེ་ཚོ་མང་ཆེ་ཅིག་ནི་ཨ་མི་རི་ཀའི་ཕྱི་རྒྱལ་མི་འདི་སོང་ཙང

ད་ག་ནང་བཞིན་ཡིན་ད་དེ་རིང་ཁ་སང་མི་མང་པོ་ཅིག་གིས་ཆ་ཇི་ཐི་པི་ཐོན་པའི་རྗེས་ལ་ད་སེམས་ཁྲལ་བྱེད་དགོས་ཀྱི་ད་གནས་ཚུལ་མང་པོ་ཞིག་འདུག་དེ་ལས་སེམས་ཁྲལ་ཅིག་ལྷག་པར་དུ་རྒྱ་ནག་དང་འབྲེལ་བ་ཡོད་པའི་ད་རྒྱ་མིའི་ཨིན་དི་ཤེས་ཡོན་ཅན་དེ་དང་ཡང་ཕྱི་རྒྱལ་གྱི་ཞིབ་འཇུག་བྱེད་མཁན་མང་པོ་ཅིག་གི་སེམས་ཁྲལ་ག་རེ་ཆགས་འདུག་ཟེར་ན་རྒྱ་ནག་གཞུང་གིས་འཕྲུལ་འཁོར་དེ་བེད་སྤྱོད་བཏང་བྱས་རྒྱ་ནག་གཞུང་གིས་དྲིལ་བསྒྲགས་ཀྱི་ཆེད་དུ་ད་བེད་སྤྱོད་ཞེ་པོ་ཞིག་བཏང་སྲིད་པ་རེད། དེ་མ་ཚད་རྒྱ་ནག་གཞུང་དྲིལ་བསྒྲགས་ད་ད་ལྟ་ཁོ་ནས་ཞེ་པོ་བྱེད་ཀྱི་ཡོད་རེད་ཁོ་རང་ཚོའི་དཔལ་འབྱོར་གྱི་དང་དེ་ཚང་མ་ལ་ནུས་པ་ཡོད་རེད། ད་ཡིན་ནའི་ལས། ད་ལྟ་ཡིན་ན་ད་དྲིལ་བསྒྲགས་བྱེད་ཡག་གི་ཁོའི་སྟབས་བདེ་ད་འགྲོ་སོང་ཞེ་པོ་ཆུང་འགྲོ་གི་འདུག་དཔེར་ན་ཆ་བཞག་ན་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གསར་འགོད་པ་གཅིག་གིས་ཚོད་ལྟ་བལྟས་བྱས། ཚོད་ལྟ་འདི་ནང་ག་རེ་འདུག་ཟེར་ན་ཁོས་ཆ་ཇི་ཏི་པི་ལ་ཡ་ཡར་ལབ་བྱས། ང་ཡིན་ན་ཡུ་གུར་མི་རིགས་ཅིག་ཡིན་ཟེར་ད་མིང་རྫུས་མ་བྱས། ཨ་ང་པད་ཤིན་ཅང་ནང་ལོགས་ལ་ཡར་པད་སྐྱིད་པོ་ཞེ་པོ་ཅིག་ཡོད། ཨ་ཡིན་ན་ལས་ཕྱི་རྒྱལ་མི་དེ་ཚོས་མར་ག་རེ་ཟེར་ན་ཤིན་ཅང་གནས་སྟངས་ལ་སྡུག་པོ་ཞེ་པོ་ཅིག་ཡོད་རེད་ཟེར་ལབ་གི་འདུག་དེ་ཚོ་བདེན་པ་མ་རེད་དེ་ཚོའི་སྐོར་ལ་རྩོམ་ཞིག་བྲིས་རོགས་ཟེར་དུས། ཁོས་སྐར་མ་གཅིག་ནང་ལོགས་ལ་རྩོམ་རིང་ཐག་ཆོད་ཞིག་བྲིས་བཞག། ད་འདིའི་ནང་ལོགས་ལ་ཡོད་པའི་ང་ཡུ་གུར་མི་རིགས་ཡིན་པའི་ཡིན་རབས་དང་རྒྱ་ནག་གཞུང་གིས་ང་ལ་སློབ་གསོ་སྤྲད་བྱས་པད་དེ་སྐྱིད་པོ་ཡོད་པའི་ཡོད་རབས་ད་གཞུང་གི་དྲིལ་བསྒྲགས་ཡོད་རེད་བ། ཨ་འདི་ག་འདི་དཔེ་མཚོན་ལྟ་བུ་ལ་ཡ་རྒྱ་ནག་གཞུང་གི་ཡིག་ཆ་འདི་ནང་ཡོད་ཀྱོག་དེ་ཚོ་མར་གུ་གྲུ་བྱས་ད་ག་འདྲ་གྲུབ་མཚུན་མ་གཏོགས་ལྟ་དུས་ཙམ་པ་དངོས་གནས་གཅིག་ཡུ་གུར་མི་གཅིག་གིས་བྲིས་མེད་འགྲོ་བསམ་ས་རེད་བཟོས་བཞག། ད་དེ་ཚོ་ལྟ་དུས་དངོས་གནས་གཅིག་གིས་ཞེད་སྣང་བྱེད་དགོས་པ་ཅིག་རེད་འདུག་ཨ། ག་རེ་ཟེར་ན་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དགོས་མཁོའི་ཆེད་དུ་དྲིལ་བསྒྲགས་བྱེད་ཆེད་དུ་དཔེར་ན་ཆ་བཞག་ན་ང་རང་ཚོ་བོད་པ་གཅིག་གིས་བོད་ནང་ལ་ཡོད་པའི་མི་རྫུན་མི་གཅིག་གི་མིང་ཞིག་བེད་སྤྱོད་བཏང་བྱས་ཡང་སྐྱེ་བོའི་བའི་ཡུ་རོབ་ཕྱི་ལོགས་ནས་སྐྱོན་བརྗོད་བྱས་པ་དེ་བདེན་པ་མིན་པའི་མིན་རབས་དང་དེ་ཚོ་གཅིག་གིས་རྩོམ་ཞིག་འབྲི་དགོས་ཡིན་ད་སྔ་མོ་ནས་མ་བཏང་འདི་ལེགས་འདི་བྱས་དེའི་སྐོར་དུ་ལས། ད་སྔ་མོ་བྱེད་དགོས་བྱུང་ན་ཁོ་འགྲོ་སོང་རེ་ཞིག་རོ་བཏང་བྱས་ཡིན་འབད་བརྩོན་རེ་ཞིག་རོ་བྱེད་དགོས་ད་ད་རེ་གལ་སྲིད་ཡིན་ན་སྐར་མ་གཅིག་ནང་ལོགས་ལ་ཡང་མི་གཅིག་གིས་ཡིག་ཕྲེང་གཉིས་གསུམ་ཞིག་བརྒྱབ་བཞག་ན་ད་ག་འགྲིག་འདུག་ཨང། འདི་བྱེད་དུས་ཙམ་པ་ད་ག་རེ་ཟེར་མི་མང་པོ་ཞེ་པོ་ཅིག་གིས་སེམས་ཁྲལ་བྱས་ཆགས་བསྡད་ཤག་བྱས་ཙང་ཀ་ད་ང་རང་ཚོ་བོད་པའི་ངོས་ནས་བྱེད་ཡག་རེ་ཞིག་ག་རེ་འདུག་ཟེར་ན་ངས་ལས་ཀ་གཉིས་སུ་ཟེར་མཐོང་སོང་གཅིག་དེ་ཡིན་ན། ད་ངས་བྱས་པ་ཡིན་ན་མི་གཅིག་གིས་རྐང་བཙུགས་བྱས་སྐྱག་རྫུན་བཤད་བྱས་ཡང་ད་རྒྱ་ནག་གཞུང་གི་བྱེད་སྟངས་སུ་ཟེར་དྲིལ་བསྒྲགས་ཆེད་དུ་བྱེད་ཀྱི་མེད་པ་ཆ་བཞག་ཁོ་སྤྱིར་བཏང་གི་འཕྲུལ་རིགས་ཁོ་རང་གིས་ཡིག་མཛོད་ནང་ལ་ག་རེ་ཡོད་པ་དེ་གཞི་བཞག་བྱས་བཤད་ཀྱི་ཡོད་པ་ཡིན་ན། ང་ཚོ་རྒྱུན་དུ་ཁོ་ནས་འཕྲིན་སྐྱེལ་དྲ་ལམ་དང་དེ་ཚོའི་ནང་ལོགས་ལ་ཡང། བོད་ཀྱི་དངོས་ཡོད་ཀྱི་ལོ་རྒྱུས་དང་བོད་ཀྱི་དངོས་ཡོད་ཀྱི་གནད་དོན་དེ་ཚོ་ད་གང་མང་མང་ཞིག་སྤེལ་ཡག་དེ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་བསམ་གྱི་འདུག་དེ་གི་ཚད་མང་ཡོད་པ་ཡིན་ན་ལས་རྗེས་མ་ཡིན། འཛམ་བུ་གླིང་ནང་ལོགས་མིའི་རིགས་ཀྱི་གནས་ཚུལ་འབྱུང་ཁུངས་གཙོ་བོ་གཅིག་ཡིན་ན་ད་ཆ་ཇི་ཏི་པི་མིས་བཟོས་པའི་འཕྲུལ་རིགས་དེ་ཚོ་ཆགས་འགྲོ་གི་རེད་དེ་ཆགས་དུས་ཁོའི་བསམ་བློ་ཁོ་རང་ལ་ཡང་ང་རང་ཚོས་ཤུགས་རྐྱེན་སྤྲད་བྱས་ང་རང་ཚོས་གནས་ཚུལ་དེ་ཚོ་མང་སང་སང་ཅིག་དང་གྲངས་ཀ་གང་མང་མང་ཞིག་མར་བཤད་ཐུབ་པ་ཡིན་ན་ཁོ་ལ་ཡང་ཅིག་དྲན་པའི་ནང་ལོགས་ལ་ཡང་དེའི་རིགས་དེ་ཡིན་ན་མང་ཆགས་བྱས་ཡིན་ན་ད་ང་ཚོའི་ལྟ་ཚུལ་དང་དངོས་གནས་ཡིན་ན་ལོ་རྒྱུས་ལ་འགྲེལ་བཤད་རྒྱག་སྟངས་དེ་ཚོ་ཡིན་ན་ཤུགས་ཆེ་ཡོང་གི་རེད་བསམ་གི་འདུག་ལས་ཀ་བྱེད་ཡ་གཅིག་དེ་རེད་བསམ་གི་འདུག་ད་འདི་བྱེད་ཡ་དེ་ཡིན་ན་ཞེ་དྲག་དཀའ་ངལ་ཆེན་པོ་རེད། ང་ཚོའི་ཕ་གིའི་ཁ་གཏད་དེ་ཡིན་ན་རྒྱ་ནག་གཞུང་རེད་ཕ་གིར་འགྲོ་སོང་བཏང་ཡ་མང་བ་ཡོད་རེད་མི་འབོར་མང་བ་ཡོད་རེད་ང་ཚོ་བོད་པ་མི་འབོར་ཉུང་ཉུང་དེ་འདྲ་ཅིག་ལྷག་པར་དུ་ད་བཙན་བྱོལ་ནང་ཡོད་པའི་བོད་པ་དེ་དེ་བས་ཉུང་ཉུང་རེད་དཔལ་འབྱོར་དང་དེ་ཚོ་སྒང་ག་ལོག་ཆ་རྐྱེན་མེད་དུས་དངོས་གནས་འགྲན་རྩོད་བྱེད་ཡ་གཅིག་ད་ད་འབད་བརྩོན་བྱས་ན་འགྲིག་གི་འདུག་ལས་ཡིན་ན་འགྲན་རྩོད་བྱེད་ཡ་ཅིག་ཁག་པོ་རེད་བསམ་གི་འདུག་ད་འདི་མ་ཡིན་པས་ཁོ་ཐད་ཀར་རང་ང་རང་ཚོས་ད་ལྟ་རང་བྱེད་ཐུབ་ཡ་ཅིག་ག་རེ་འདུག་ཟེར་ན་ང་འདི་ཆ་ཇི་ཏི་ཕི་ཟེར་མཁན་དེའི་ནང་ལ་ཡ་དཔེར་ན་ཆ་བཞག་ན་ངའི་ལས་རོགས་གཅིག་གིས་ང་གཉིས་མཉམ་དུ་སྐད་ཆ་བཤད་གི་ཞིག་རེད་ད་བཙན་མོས་སུ་འདིར་བཙལ་བྱས་ཡིན་ཨ་བོད་ཟེར་མཁན་འདི་ག་རེ་རེད་ཟེར་བྱས་བྱས་ཡིན་ན་ཨིན་ཇིའི་ནང་ཅིག་བརྒྱབ་སོང་འདི་བརྒྱབ་དུས་ཙམ་པ་དང་པོ་དེ་ག་རེ་ཟེར་སོང་ན་བོད་ཟེར་དེ་རྒྱ་ནག་གི་ལྷོ་ནུབ་ས་ཁུལ་གྱི་སུ་ཟེར་ཞིང་ཆེན་གཅིག་རེད་ཟེར་བྱས་ལབ་གི་འདུག་འདི་ལབ་དུས་ཙམ་པ་ཁོས་ཆ་ཇི་ཏི་ཕི་སྒང་ཡ་གིར་ཡིན་གཅིག་མནན་ས་ཞིག་འདུག་ཁོས་བཤད་ཅོག་ར་འདི་ལམ་སང་མཚམས་བཞག་མཚམས་བཞག་བྱས་འདིའི་འོག་ལ་ཡང་འདི་བོད་དེ་རྒྱ་ནག་གི་ལྷོ་ནུབ་ཞིང་ཆེན་ཅིག་རེད་ཟེར་ཅོག་ར་དེ་བདེན་པ་མ་རེད་ཅེས་ལབ་ན་ཁོས་སྐོར་ར་ར་རྒྱབ་སྐྱོར་རྒྱབ་བྱས་ད་མི་གཞན་པ་ག་རེ་བཤད་གི་ཡོད་ན་མེད་ན་ཨ་ནི་ད་སྐད་ཆ་འདྲི་སའི་མི་དེ་ལ་ཡོད་རེད་འདི་ལ་ཡང་བོད་ཟེར་མཁན་དེ་ཨེ་ཤི་ཡ་ལ་གནས་བསྡད་ཡོད་རེད་ཅེས་ལམ་སང་ཁོ་འགྱུར་ལྡོག་གནང་གི་འདུག་བྱས་ཙང་ངས་ཚོད་དཔག་ར་བྱས་པ་ཡིན་ན་ང་རང་ཚོ་རྒྱུན་དུ་ཁོ་ནས་ཆ་ཇི་ཏི་པི་བེད་སྤྱོད་བཏང་པའི་སྐབས་ལ་ཡང། བོད་ཀྱི་ལོ་རྒྱུས་ཡིན་ནའི་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཡིན་ནའི་རེད་དེ་ཚོའི་ཐོག་ལ་ཡང་གལ་སྲིད་ཆ་ཇི་ཏི་པི་གིས་དངོས་གནས་བདེན་པ་མིན་པ་ཞིག་བཤད་ཀྱི་འདུག་ན་ལམ་སང་ང་རང་ཚོ་བོད་པ་ཅིག་དངོས་གནས་ཡ་གིར་ཕྱིན་བྱས་འདི་བཀག་བཀག་བྱས་ཡིན་ན་འདི་བདེན་པ་མ་རེད་ཅེས་ཕར་ལབ་ཡིན་ན་ངས་ཚོད་དཔག་རེ་བྱས་པ་ཡིན་ན་ད་ང་ཚོས་ཕར་ལབ་ཅོག་འདི་ཁོའི་ཕ་གིའི་མིས་བཟོས་པའི་ཀླད་པ་ཅོག་ར་འདིའི་ནང་ལ་ཡང་འགྲོ་གི་ཡོད་པ་རེད་བསམ་གྱི་འདུག་འདི་ཕྱིན་བྱས་ད་ཁོ་ལ་ཡང་ཤུགས་རྐྱེན་ཞེ་པོ་ཅིག་བཏང་ཐུབ་ཀྱི་ཡོད་ནའི་མེད་ནའི་འདི་འདྲའི་ལབ་མཁན་མང་པོ་བྱུང་པ་ཡིན་ན་ཁོས་མཇུག་མ་ཡིན་ན་འགྲེལ་བཤད་བརྒྱབ་སྟངས་དང་དེ་ཚོ་ལ་ཡང་ཡིན་ན་འགྱུར་ལྡོག་ཆེན་པོ་ཞིག་བཏང་ཐུབ་ཀྱི་ཡོད་ས་རེད་བསམ་གྱི་འདུག། ད་འདི་འདྲའི་སོང་ཙང། ངས་གཞན་ད་གིན་ཞུས་པ་ནང་བཞིན་བྱས་བྱས་ཡིན་ན་ཆ GDP ཟེར་མཁན་དེ། མ་འོངས་པ་ལ་མིའི་རིགས་ཀྱི་སློབ་སྦྱོང་བྱེད་སའི་ཤེས་བྱའི་འབྱུང་ཁུངས་གཙོ་བོ་ཅིག་ལ་འགྱུར་རྒྱུ་ཡིན་པ་མ་ཟད། ཕལ་ཆེན་ཚོད་དཔག་བྱས་པ་ཡིན་ན་ད་ང་རང་ཚོ་ཆབ་སྲིད་ཀྱི་འགྲན་རྩོད་ཡོད་པ་ད་ང་རང་ཚོ་བོད་རྒྱའི་བར་དེ་ལ་གི་འབྲེལ་བ་འདི་བཟུམ་ནང་ལ་ཡ་ཡིན་ན་འཛམ་བུ་གླིང་ཕྱི་ལ་ཡིན་ནའི་རེད་ང་རང་སོ་སོའི་མི་མང་ལ་ཡིན་ནའི་རེད་ཆབ་སྲིད་ཀྱི་ལྟ་བ་བཤད་ཡག་དང་ལོ་རྒྱུས་བགྲང་ཡག་དང་འདི་འདྲའི་དམག་ས་གཙོ་བོ་དེ་ཆགས་ཀྱི་རེད་བསམ་པ་འདུག། བྱས་ཙང་དམག་ས་འདིའི་ནང་ལོགས་ལ་ཡ། དངོས་གནས་ང་ཚོས་ཅིག་རྗེས་ལུས་མ་ཐེབས་ཡ་ཆེད་དུ་ཡིན་ནའི་ད་ལྟ་འགོ་ནས་འདིའི་ནང་ལ་ཞུགས་བྱས་གོམ་པ་མདུན་སྤོས་བྱེད་ཡ་དེ་གལ་ཆེན་པོ་བསམ་འདུག་ད་ངས་ཅིག་དྲན་ཡག་ལ་ག་རེ་འདུག་ཟེར་ན། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་མཇུག་བསྡུ་འདྲ་བོ་ལ་ཡ་ང་ཕར་ཉུའུ་ཡོག་ལ་ཡོད་ལ་ལས་ཚ་ཚ་ཕྱིན། འདིའི་སྐབས་དེ་ཡིན་འཕྲིན་གྱི་དྲ་ལམ་ཟེར་དེ་གཞི་ནས་འགོ་བཙུགས་གོ་རེད་བྱས་ཙང་འཕྲིན་གྱི་དྲ་ལམ་ཟེར་ན་ད་ད་རི་ཁའི་ཐོག་ཞེ་པོ་ཅིག་དམག་ས་གཙོ་བོ་ཟེར་དེ་ཆགས་བསྡད་ཡོད་རེད་པ། འདིའི་སྐབས་ལ་ཡིན་ན་ཕལ་ཆེན་རྒྱ་ནག་ནང་དུའང་ད་ཕལ་ཆེན་འཕྲིན་གྱི་དྲ་ལམ་དེ་བེད་སྤྱོད་གཏོང་མཁན་ཅིག་ཡོད་མ་རེད་དགུ་བཅུ་གོ་གྲངས་མགོ་སྟོད་སོགས་ནས་བོད་དོན་གྱི་རྒྱབ་སྐྱོར་བྱེད་མཁན་དེ་ཉུའུ་ཡོག་ནང་ཡོད་པའི་འཕྲིན་གྱི་དྲ་ལམ་དང་དེ་ཚོ་ད་གསར་བ་དང་པོ་དང་པོ་ཐོན་དུས་ཙམ་པ་མཁས་པ་ཡིན་པ་དེ་མང་པོ་བྱུང་ཡོད་རེད་ཁོང་ཚོས་འདིའི་སྐབས་ནས་བོད་དོན་སྐོར་ལ་ཡང་ད་དྲ་ལམ་སྒང་ལ་བཤད་ཡ་དེ་ཞེ་པོ་གལ་ཆེན་པོ་རེད་ཟེར་བྱས་ཁོང་ཚོས་འབད་བརྩོན་བྱས་པ་ངས་དྲན་གྱི་འདུག་བྱས་ཙང་ཀ་དྲ་ལམ་ཐོག་ལ་ཡང་འབད་བརྩོན་བྱེད་ཡ་དེ་དངོས་གནས་ང་ཚོ་བོད་པ་རྒྱ་མིའི་སྔོན་ལ་ཡང་གོམ་པ་ཅིག་རྒྱབ་ཚུགས་ཡོད་རེད།